བུ་བདག་སྐྱབས་དང་རི་མོ་བ་ངག་དབང་རྡོ་རྗེ་རེད་ཤག་ད། ཆོས་སྐྱིད་ལགས་ནས་འགོ་བཙུགས་བ། འདྲ་སྲིད། འདི་ནི་ང་སྡོད་སའི་ཁྱིམ་གཞི་ཡིན། མེ་ཏོག་དང་རྩི་ཤིང་སྣ་ཚོགས་བཞད་པའི་དབྱར་དུས་ཤིག་ལ། འཕྱི་བ་ཞིག་ཁུང་བུའི་ཕྱི་ལ་ཐོན་ནས། གཡས། གཡས་གཡོན་ལ་ལྟ་སྐབས། གནམ་གཤིས་ཧ་ཅང་སྐྱིད་པ་དང་ཁོར་ཡུག་མཛེས་པོ་ཡོད་པ་མཐོང་བས། དགའ་དགའ་སྤྲོ་སྤྲོའི་ངང་ཕྱི་རོལ་དུ་རྩྭ་ཟ་བར་ཕྱིན།
འཕྱི་བ་དེ་རྩྭ་ཟ་བའི་སྐབས་སུ་མེ་ཏོག་སེར་ཆེན་ཞིག་གི་ཧའོ་ཧའོ་འདབ་མ་འདབ་འདབ། འདབ་མའི་སྟེང། འདབ་མའི་སྟེང། འདབ་མའི་སྟེང་ནས་སྦྲང་ནོར་སྦྲང་ནོར་བུ་ཞིག་གིས་ཁྱེད་ཀྱིས་འདིར་རྩྭ་དང་མེ་ཏོག་ཟ་མི་ཆོག། འདི་ནི་ང་སྡོད་སའི་ཁྱིམ་གཞི་ཡིན་ཟེར། འཕྱི་བ་དེ་མི་འདོད་བཞིན་དུ་རྩྭ་ཟ་མཚམས་བཞག་ནས་རི་ལ་རི་འདབས། རི་འདབས་སུ་ཆུ་ཕྲན་ཞིག་ཡོད་པ་དེར་ཆུ་འཐུང་དུ་སོང། ད་ཁོ་ཆུ་འཐུང་བར་འགྲོ་དོ། ཆུ་ཕྲན་དེ་དྭངས་ཤིང་གཙང་བས། ནང་ལ་བལྟས་ན་ཐིལ་གྱི་རྡོའང་ཁྲ་རིག་གེར་མཐོང་ཐུབ། འཕྱི་བ་དེ་ཁ་ཧ་ཅང་སྐོམ་པས་ཆུ་འགྲམ་དུ་སླེབས་མ་ཐག་ཆུ་འཐུང་མགོ་བརྩམས། ཅུང་ཙམ་འགོར་རྗེས་ངང་པ་ཞིག་ཡོང་ནས་ཆུ་འདི་འཐུང་མི་ཆོག། འདི་ནི་ང་སྡོད་སའི་ཁྱིམ་གཞི་ཡིན་ཟེར། འཕྱི་བ་དེ་མི་འདོད་བཞིན་དུ་ཆུ་འཐུང་མཚམས་བཞག་ནས་ཤིང་སྡོང་ཞིག་གི་འོག་ཏུ་ངལ་གསོ་བར་ཕྱིན། ཤིང་སྡོང་དེར་ལོ་འདབ་རྒྱས་བཞིན།

ཁུང་བུ་དེ་ནི་དྲོ་སྐྱིད་ལྡན་པའི་གནས་གཅིག་པུ་དེ་ཡིན་པས་གྲང་ངར་ཤིན་ཏུ་ཆེ་བའི་ཞོགས་པ་ཞིག་ལ་སྦྲང་ནོར་བུ་དང་ངང་པ་ནགས་བྱེའུ་རྣམས་འདར་སིག་བརྒྱབ་བཞིན་འཕྱི་བ་སྡོད་སའི་ཁུང་བུ་དེའི་ཕྱོགས་སུ་འགྲོ། ཕྱོགས་སུ་ཕྱིན། ཁོ་ཚོ་འཕྱི་བ་སྡོད་སའི་ཁུང་བུ་དེའི་ནང་ལ་འཛུལ་མ་ཐག། གློ་བུར་དུ་ལུས་ལ་དྲོ་འཇམ་གྱི་གྱོན་པ་མཐུག་པོ་ཞིག་གཡོགས་པ་ལྟ་བུའི་ཚོར་བ་དྲོད་ལམ་དྲོད་ལྷམ་ལྷམ་ཞིག་སྐྱེས། དེ་ནས་ཁོ་ཚོ་ཁུང་བུའི་ཕུགས་ཀྱི་འཕྱི་བའི་མདུན་ལ་བཅར་ནས། གྲོགས་པོ་འཕྱི་བ་ལགས། སྐུ་མཁྱེན་ཕྱི་ལོགས་ལ་གནམ་གཤིས་ཧ་ཅང་གྲང་བས་ང་ཚོ་འཁྱགས་ཤི་ཐེབས་ཉེན་འདུག་འདིར་ང་ཚོར་གནས་ཚང་ཞིག་གཡར་རོགས་ཞེས་ཞུ་བ་འཐེན། འཕྱི་བས་སྦྲང་ནོར་བུ་དང་ངང་པ་ནགས་བྱིའུ་རྣམས་གྲང་ནས་འདར་སིལ་བྱས་པའི་རྣམ་པ་ཡ་ང་བ་དེ་མཐོང་མ་ཐག་སེམས་གཏིང་ནས་སྙིང་རྗེ་ཆེན་པོ་སྐྱེས་ཏེ་ཡིན་ད་ཡིན་འདིར་ཁྱེད་རང་ཚོ་སོ་སོའི་ཁྱིམ་ཡིན་པ་ལྟར་ལྷོད་ལྷོད་ངང་བཞུགས་རོགས་གནང། དགུན་དུས་སུ་ཕྱི་ལ་གནམ་གཤིས་ཧ་ཅང་གྲང་མོ་ཡོད་པ་རེད་ཟེར་ནས་ཐུགས་ཁུར་ཆེན་པོས་སྣེ་ལེན་གང་ལེགས་བྱས། སྦྲང་ནོར་བུ་དང་ངང་པ་ནགས་བྱིའུ་བཅས་ཀྱི་སེམས་དུ་དེ་སྔོན་འཕྱི་བ་ལ་རྩྭ་ཟ་མ་བཅུག་པ་དང་ཆུ་འཐུང་མ་བཅུག་པ་ངལ་གསོ་བརྒྱབ་མ་བཅུག་པ། བཅས་དྲན་ནས་འགྱོད་པ་སྐྱེ་བ་དང་ངོ་གནོང་བཞིན་གྲང་ངར་ཆེ་བའི་དགུན་དུས་དེ་མ་རྫོགས་བར་ད་ར་ད་ད་ན་རུ་དྲོ་སྐྱིད་ལྡན་པའི